རྣམ་པ་ཚོ་སྐུ་ཁམས་བཟང། ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལས་རིམ་འདིའི་ནང། འཇིག་རྟེན་མི་ཆོས་ལ་བརྟེན་པའི་བཟང་སྤྱོད་ཞེས་པའི་དཔེ་དེབ་རྩོམ་པ་པོ་དགེ་བཤེས་ཡེ་ཤེས་རྒྱལ་མཚན་ལགས་ཀྱིས། ནང་ཆོས་ནང་དྲན་པ་ཉེར་གཞག་ཞེས་པའི་གོ་དོན་སྐོར་ལ་འགྲེལ་བཤད་གནང་དོན། ང་ཚོའི་ནང་པའི་གཞུང་ལུགས་ནས་གསུངས་པའི་དྲན་པ་ཉེར་གཞག་ཟེར་དེ་གི་གོ་དོན་ག་འདྲ་ཅིག་རེད་ཞུས་པ་ཡིན་ན། དེ་ལ་ཡང་ནང་པའི་གཞུང་ལུགས་ནས་གསུངས་པའི་དྲན་པ་ཉེར་གཞག་གི་གོ་དོན་གྱི་ཚིག་ཇི་མ་ཇི་བཞིན་ངས་ཞུ་གི་མེད་ཨ། འདི་འདྲ་ཡིན་དུས་ཙམ་པ་ལ་ཡ་དོན་གྱི་ཆ་ནས་རྣམ་པ་ཚོ་གོ་བདེ་པོ་ཡོང་ཡག་གི་ཆེད་དུ་རེད་བ། དོན་དག་རྡོག་རྡོག་འདྲ་པོ་དེ་གོ་དོན་ཐོག་ནས་ག་འདྲ་ཅིག་ལ་དྲན་པ་ཉེར་གཞག་ཟེར་གྱི་ཡོད་མེད་དེ་མར་ཞུས་པ་ཡིན་ན་ཏོག་ཙམ་ཕན་ཐོགས་ཆགས་ཡོང་ས་རེད་བསམ་དྲན་གྱི་འདུག། འདི་འདྲ་ཡིན་དུས་ཙམ་པ་དོན་ཐོག་ནས་ག་འདྲ་ཅིག་ཆགས་དགོས་རེད་ཟེར་དུས། ང་ཚོའི་ནང་པའི་གཞུང་ལུགས་ནས་གསུངས་པའི་དྲན་པ་ཉེར་གཞག་ཟེར་དེ་གཙོ་བོ་ག་འདྲ་ཅིག་ལ་ཞུ་གི་ཡོད་རེད་ལབ་པ་ཡིན་ན། བླང་བྱ་དང་དོར་བྱ་ཟེར་ཡག་གི་བླང་དོར་ཚུལ་ཁྲིམས་གཞི་ལ་བཞག་པའི་གི་ཐོག་ནས། འདི་གི་ཐོག་ནས་ང་རང་ཚོས་གི་ཕ་གི་ཡུལ་གཅིག་གི་ཡུལ་གཅིག་ལ་ཡ་ང་ཚོ་ག་རེ་ཟེར་རེད། བསམ་བློ་རྩེ་གཅིག་ཏུ་གནས་པའི་ཨ་ནི་དྲན་པ་དང་ཨ་ནི་ཤེས་རབ་གང་རུང་གིས་བསྡུས་པའི་ད་དེ་འདྲ་གི་བསམ་བློ་ཅིག་ལ་ཡ་ང་ཚོ་དྲན་པ་ཉེར་གཞག་ཟེར་དེ་གཙོ་བོ་དེ་འདྲ་ཅིག་ལ་གོ་གི་ཡོད་རེད་བ། ད་དོན་དག་རྡོག་རྡོག་འདྲ་བོ་འདི་དེ་འདྲ་ཞིག་རེད་དཔེ་མཚོན། འདི་གི་དཔེ་བརྗོད་འདྲ་བོ་ཅིག་རྒྱབ་པ་ཡིན་ན་ད། ང་ཚོ་ལུས་ཀྱི་འདུ་བ་ང་ཚོ་གཟུགས་པོ་གཟུགས་པོ་ཀྱི་འདུ་བ་ཕུང་པོ་ཀྱི་འདུ་བ། ཕུང་པོ་དེ་ལ་བསམ་བློ་དེ་ལ་ཡར་གཏད་ནས་ཕུང་པོ་དེ་ལ་དམིགས་པ་དེ་བཞག་ནས་ཕུང་པོ་དེ་ལ་དམིགས་ནས་ཕུང་པོ་དེ་གི་སྤྱི་གི་མཚན་ཉིད་འདྲ་བོ་ག་རེ་རེད་ལབ་ན་མི་རྟག་པ་ཡིན་པ་བྱས། ཕུང་པོ་ཁོ་རང་རང་གི་ཡང་ཁོ་རང་རང་གི་ངོ་བོའམ། མཚན་ཉིད་འདྲ་པོ་དེ་ག་འདྲ་ཞིག་ཡོད་རེད་ཟེར་དུས་སྡུག་བསྔལ་གྱི་རང་བཞིན་ཡིན་པ་བྱས། འདི་འདྲ་ཡིན་དུས་ཙམ་པ་ཕུང་པོ་ལ་དམིགས་ནས་ཕུང་པོའི་གི་སྤྱི་གི་མཚན་ཉིད་མི་རྟག་པ་ཡིན་པ། ཕུང་པོའི་རང་གི་མཚན་ཉིད་ཨ་ནི་གཅིག་གི་སྡུག་བསྔལ་བ་ཡིན་པ། འདི་འདྲིའི་གི་ཐོག་ནས་ཕ་གི་ང་ཚོ་དཔྱད་འཇོག་ཟུང་འབྲེལ་ཟེར་བ་ཅིག་གི་རེད་བ། དཔྱད་འཇོག་ཟུང་འབྲེལ་ཟེར་བ་ཅིག་གི་ཐོག་ནས་བསྒོམས་པའི་ཨ་ནི་དྲན་པ་དང་ཤེས་རབ། གང་རུང་གིས་བསྡུས་པའི་ད་དེ་ནས་ང་ཚོ་ཏིང་ངེ་འཛིན་ཟེར་གྱི་རེད་བ། འདི་འདྲ་ཅིག་ལ་ཡ། ཨ་ནི་ང་ཚོ། ནང་པའི་གཞུང་ལུགས་ནས་གསུངས་པའི་དྲན་པ་ཉེར་གཞག་ཟེར་ནས་འདི་འདྲ་ཅིག་ལ་ཟེར་གྱི་ཡོད་རེད། འདི་ལ་མར་དབྱེ་བ་འདྲ་བོ་ཕྱེ་ཡོང་དུས་ཙམ་པ་ལ་དབྱེ་བ་བཞི་ཅིག་ཡོད་རེད་བ། ལུས་དྲན་པ་ཉེར་གཞག། སེམས་དྲན་པ་ཉེར་གཞག་ཚོར་བ་དྲན་པ་ཉེར་གཞག་ཆོས་དྲན་པ་ཉེར་གཞག་ཟེར་བྱས་བྱས་ནས་དྲན་པ་ཉེར་གཞག་དེ་ལ་དབྱེ་བ་བཞི་འདྲ་བོ་ཅིག་བཤད་ཀྱི་ཡོད་རེད། འདི་འདྲ་ཡིན་དུས། ནང་པའི་གཞུང་ལུགས་ནས་གསུངས་བྱང་ཆུབ་ཀྱི་དྲན་པ་ཉེར་གཞག་ཞུ་ཡ་འདི། ཐེག་པ་ཐུན་མོང་གི་དབང་དུ་བྱས་པའི་ང་ཚོ་བློ་ལ་ཡ་སྒོམ་ཉམས་ལེན་བྱེད་ཡག་གི་བློ་ལ་སྒོམ་རྒྱག་ཡག་གི་ད་རིམ་པ་དང་པོ་འདྲ་པོ་ཅིག་གི་རིམ་པ་དང་པོའི་གི་སྒོམ་རྒྱག་ཡག་འདྲ་པོ་དེ་གི་ད་གནད་འགག་ཆེ་ཤོས་ཀྱི་སྒོ་དང་པོ་འདྲ་པོ་ཅིག་ལ་ཡང་བརྩི་གི་ཡོད་རེད་དེ་ཐེག་པ་ཐུན་མོང་གི་དབང་དུ་བྱས་པའི་དྲན་པ་ཉེར་གཞག་བཞི་པོ་དེ་ཧ་ཅང་གི་གལ་ཆེན་པོ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་བློ་སྦྱོང་གི་ནང་ལོགས་དུ་རེད་བ་འོ་ད་དེ་ང་ཚོ་སྡེ་ཚན་གཅིག་བྱས་དེ་ནས་དེང་སང་ནུབ་ཕྱོགས་རྒྱལ་ཁབ་ཚོའི་གི་ནང་ལོགས་ལ་ཡང་བདག་གཅེས་ཆེན་པོ་བྱས་བསྡད་ཡག་གི། ཨ་ནི་པེ་གི་དོ་སྣང་ཆེན་པོ་བྱས་བསྡད་ཡག་གི། མི་མང་པོ་ཅིག་གིས་དེ་ལ་ཡ་གཅིག་གི། འབད་བརྩོན་འདྲ་པོ་མང་པོ་བྱས་བསྡད་ཡག་གི་དྲན་པ་ཉེར་བཞག་ཟེར་ཡག་དེ་ག་འདྲ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ཞུས་པ་ཡིན་ན། ད་དབྱིན་ཇི་གི་ཐོག་ནས་དེ་གསུང་གི་འདུག་བ། ང་དབྱིན་ཇི་གི་ཚིག་དེ་སྒྲ་གདངས་ཇི་མ་ཇི་བཞིན་དག་གི་ཡོད་ནམ་མེད་ནམ་མི་ཤེས་ཏེ་ཡིན་ནའི། Mindfulness Practice ཟེར་ནས་ཅིག་ཟེར་གི་འདུག་བ། Mindfulness Practice ལབ་གི་འདུག་བ། འོ་ད་དྲན་པ་ཉེར་བཞག་ཟེར་གི་ཡོད་རེད་དེ་ལ་ཡ། འདི་འདྲའི་གི་དྲན་པ་ཉེར་བཞག་དེ་ངོས་འཛིན་བྱེད་སྟངས་དེ་ག་འདྲ་འདྲ་པོ་ཅིག་རེད་ལབ་པ་ཡིན་ན། བསམ་བློ་དེ་ལ་ཡ་ང་ཚོས་ཁ་ཐུག་ཞུས་པ་ཡིན་ན་ད་བསམ་བློ་དེ་ལ་ཡ་ལས་ཀ་གང་ཡང་མ་བཀལ་བའི་གི་ཐོག་ནས་བསམ་བློ་དེ་ཕ་གི་ངལ་གསོ་འདྲ་པོ་ཅིག་ལས་ང་ཚོ་དཀའ་ལས་ཞེ་པོ་ཁག་དུས་དེ་ངལ་གསོ་རྒྱག་ཡ་བྱས་པ་འདི་ནང་བཞིན་གྱི་ཁོ་རང་ཡུལ་གཅིག་གི་སྟེང་ལ་འདུག་སེ་བཞག་བྱས་ནས་ཁོ་ལས་ཀ་གང་ཡང་མ་བཀལ་བའི་གི་ཐོག་ནས་ངལ་གསོ་འདྲ་པོ་རྒྱབ་ནས་བཞག་ཡ་ཅིག་གི། འདི་འདྲའི་གི་བློ་རྩེ་གཅིག་པ་ཅིག་ལ་ཡ་དྲན་པ་ཉེར་བཞག་ཅེས་བྱས་ནས་རེད་བ་ཁོ་རང་ཚོས་ཀྱིས་ཉམས་ལེན་བྱས་བསྡད་ཡ་དང་འབད་བརྩོན་བྱས་བསྡད་ཡ Mindfulness Practice ལ་ཡ་དེ་འདི་འདྲ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་ཡོད་ས་རེད་རེད་བ་དེ་འདྲ་ཡིན་དུས་ཙམ་པ་ལ་ཡ་ནང་པའི་གཞུང་ལུགས་ནས་གསུངས་བསྡད་ཡ་གི་དྲན་པ་ཉེར་བཞག་ཟེར་དུས་ཀྱི་གཙོ་བོ་ག་རེ་ཟེར་ན་བསམ་བློ་ལ་ངལ་གསོ་བྱེད་པ་དེ་བཞག་གི་ཡོད་མ་རེད

འདི་འདྲའི་ཉམས་ལེན་བྱས་བསྡད་ཡ་ཅིག་འདི་འདྲའི་གི་འབད་བརྩོན་བྱས་བསྡད་ཡ་ཅིག་ལ་ཡ་དྲན་པ་ཉེར་བཞག་ཟེར་ཅེས་བྱས་ནས་འདུག་སེ་ཅེས་བྱས་ནས་དེ་བྱེད་ཀྱི་ཡོད་ས་རེད། འདི་འདྲ་ཡིན་དུས་ཙམ་པ་རྩ་བའི་ཆ་ནས་དྲན་པ་ཉེར་བཞག་གི་གོ་དོན་འམ་དྲན་པ་ཉེར་བཞག་ཟེར་ཏེ་ཕ་གི། དོན་དག་འདྲ་པོ་བྱས་ན་སྙིང་བསྡུས་ཀྱིས་ཞུས་པ་ཡིན་ན་འདུག་སེ་ལས་ཚན་ཅི་བྱས། ཡང་དགེ་བཤེས་ལགས་ཀྱིས། དྲན་པ་ཉེར་བཞག་ལ་བློ་སྦྱངས་པ་ཡིན་ན་ཕན་ཐོགས་ག་རེ་ཡོད་མེད་ཐད་འདི་ལྟར་གསུངས་དོན།
རྩ་བའི་ཆ་ནས་ང་རང་ཚོ་གི་ལུས་ངག་གི་ཀུན་སྤྱོད་མ་རབས་ཆགས་ཡ། ལུས་ངག་གི་ཀུན་སྤྱོད་དེ་ད་ནི་ང་ཚོ་གཅིག་གིས་འཚེ་བ་བྱས་ཡ་གཞན་ལ་འཚེ་བ་བྱས་ཡ་གཞན་ལ་ཡ་ཕ་གི་ག་སོད་གནོད་པ་བྱས་ཡ་འོ་ད་དེ་གའི་གྲས་དེ་ཚང་མ་རྒྱུ་རྐྱེན་ག་འདྲ་ཞིག་ལ་བརྟེན་ནས་ཡོང་གི་ཡོད་རེད། དེ་ག་ནང་བཞིན་གྱི་ང་རང་ཚོ་གི་འཛམ་གླིང་འདི་གི་ནང་ལོགས་ལ་ཡ་རང་གཞན་རོགས་གསུམ་ཚང་མ་ལ་ཡ་གཅིག་གིས་དཀའ་ངལ་དང་རྙོག་དྲ་དང་མང་པོ་ཞེ་པོ་ཅིག་ཡོད་བསྡད་པ་དེ་ཡང་ཁོ་རྒྱུ་རྐྱེན་ག་འདྲ་ཞིག་ལ་བརྟེན་ནས་ཡོང་གི་ཡོད་རེད་ཅེས་ཞུས་པ་ཡིན་ན། འདི་གའི་ཚང་མ་གཙོ་བོ་དེ་ག་རེ་རེད་ཟེར་ན། ང་ཚོའི་བསམ་བློ་ལ་ཡ་སྟངས་འཛིན་བྱེད་མ་ཐུབ་པ་བྱས་ནས་རེད་བ། བསམ་བློ་དེ་ཁོ་རང་རྒྱ་ཡན་དུ་བཏང་བྱས་ནས་རེད་བ། ཁོ་ལ་སྟངས་འཛིན་བྱེད་མ་ཐུབ་པའི་དབང་གིས་ཨ་ནི་ང་ཚོ་ལ་ཡ་དཀའ་ངལ་འཕྲད་པ་མང་པོ་ཅིག་ཆགས་བ་ཡ། བསམ་བློ་དེ་ལ་ཡ་སྟངས་འཛིན་བྱེད་མ་ཐུབ་པའི་དབང་གིས་ང་རང་ཚོས་ཀྱི་ལུས་ངག་གི་ཀུན་སྤྱོད་མང་པོ་ཅིག་གཞན་ལ་འཚེ་བ་བྱས་ཡ་གཞན་ལ་གནོད་པ་བྱས་ཡ་ད་དེ་འདྲའི་གི་ཕ་གི་ང་ཚོས་ཁ་ཐུག་ཞུས་པ་ཡིན་ན་ད་མ་རབས་ཀྱི་སྤྱོད་པ། དེ་གའི་ཡོངས་སུ་རྫོགས་པ་དེ་བསམ་བློ་ལ་སྟངས་འཛིན་བྱས་ཐུབ་མ་ཐུབ་ཀྱི་ཐོག་ལ་རག་ལས་ཀྱི་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་ལ་ཡ། དྲན་པ་ཉེར་བཞག་ཟེར་ཏེ་སྒོམ་ཡོང་དུས་ཙམ་པ་ལ་ཡ་འདི་གི་དོན་དག་སྙིང་པོ་དེ་ག་རེ་རེད་ལབ་ན། ང་ཚོའི་བསམ་བློ་དེ་ཕ་གི་གཅིག་གི་རྣམ་གཡེང་གི་གཞན་དབང་དུ་མ་བཏང་བ་བྱས་ནས་རེད་བ། ཚེ་འདི་གི་དེ་ནས་འདུ་འཛི་ཟེར་གི་འདུག་བ། འདི་འདྲའི་རྐྱང་རྐྱང་གཅིག་གིས་ཕ་གི་གཞན་དབང་དུ་མ་ཐོངས་པ་བྱས་ནས་བསམ་བློ་དེ་རང་བབས་ལ་བཞག་བྱས་ནས་རེད་བ་རང་བབས་ལ་བཞག་ནས་འབད་བརྩོན་བྱེད་ཡ་ཅིག་དང་ཉམས་ལེན་བྱེད་ཡ་ཅིག་འདི་འདྲ་ཅིག་ལ་ཡ་དྲན་པ་ཉེར་གཞག་ཟེར་གི་ཡོད་རེད་བ། འོ་འདི་འདྲ་ཡིན་དུས་ཙམ་པ་ལ་ཡ། འདི་གི་ཐོག་ནས་ག་རེ་ཡོང་གི་བ་རེད་ཟེར་དུས་ཙམ་པ་ལ་ཡ་རེད་བ། བསམ་བློ་དེ་ཕྱི་རོལ་ཡུལ་ལ་འཕྲོས་པ་ལ་བརྟེན་ནས་སྟངས་འཛིན་བྱེད་མ་ཐུབ་པ་བྱས་ཁོ་རྒྱ་ཡན་དུ་བཏང་བཞག་དུས་ཙམ་པ་འདི་གི་ཐོག་ནས་ག་རེ་ཡོང་གི་བ་རེད་ཟེར་དུས་ཙམ་པ། བསམ་བློ་ཡུལ་ཕྱི་རོལ་ཡུལ་ལ་འཕྲོས་པའི་གི་དབང་གིས་རེད་བ་ཡུལ་ག་འདྲ་ཅིག་ལ་འཕྲོ་གི་བ་རེད་ལབ་ན། ཡུལ། ཡིད་དུ་འོང་བ་སོ་སོ་གི་དགའ་མོས་ཡོད་ས་འདི་འདྲའི་གི་ཕྱོགས་ལ་འཕྲོས་འགྲོ་དུས་ཙམ་པ་འདིའི་རྐྱེན་བྱས་ནས་ང་ཚོ་ལ་ཡ། འདོད་པ་དང་ཆགས་པ་དེ་འཕེལ་ཡོང་གོ། ཡང་ཕྱོགས་གཞན་པའི་ཆ་ནས་བསམ་བློ་ཕྱི་རོལ་ཡུལ་ལ་འཕྲོས་ཡོང་དུས་ཙམ་པ་ལ་ཡ་སོ་སོའི་མ་དགའ་ས་དང་མ་འདོད་པའི་གི་གནས་ཚུལ་མ་འདོད་པའི་གི་མཐོང་སྣང་མང་པོ་ཅིག་བྱུང་པ་ཡིན་ན་འདི་ལ་བརྟེན་ནས་ང་ཚོའི་བསམ་བློ་ནང་ལ་ག་རེ་ཡོང་གི་རེད་ཟེར་དུས་སྡང་བ་ཕྲག་དོག་ཟེར་དེ་འཕེལ་ཡོང་གི་བ་རེད་ཨ་ནི་ང་ཚོ་ག་ཚོད་ཁོང་ཁྲོ་འཕེལ་ཡོང་གི་བ་རེད་བ་ཆགས་སྡང་ཟེར་གི་སྡང་བ་དེ་འཕེལ་ཡོང་གི་བ་རེད་དེ་ནང་བཞིན་གཅིག་གི་བསམ་བློ་ཡུལ་ལ་ཡ་འཕྲོས་ཕྱི་རོལ་ཡུལ་ལ་རྐྱང་རྐྱང་འཕྲོས་པ་ཡིན་ན་འདི་ལ་བརྟེན་ནས་ཨ་ནི་ཕ་གི་རང་དང་མཉམ་པ་ཡིན་ན་རེད་འདི་འདྲའི་གི་ཐོག་ནས་ཕ་གི་དེ་ལ་ཡང་དཔེར་ན་ཅིག་གི་ཁང་པ་ཡིན་ན་རེད་མོ་ཏྲ་ཡིན་ན་རེད་ག་རེ་ཡིན་ན་རེད་རྫིག་པོ་དེ་འདྲ་མཐོང་ཡོང་དུས་ཙམ་པ་ལ་ཡ་འདི་འདྲའི་གི་མཐོང་ཕྱི་རོལ་ཡུལ་ལ་མིག་གི་ཆ་ནས་འདི་འདྲ་མཐོང་ཡོང་དུས་ཙམ་པ་འདི་ཡི་རྐྱེན་བྱས་ནས་འགྲན་སེམས་དེ་སླེབས་ཀྱི་ཡོད་རེད་གང་ལྟར་དོན་དག་མདོ་དོན་དེ་ག་རེ་རེད་ཟེར་ན། ང་ཚོའི་བསམ་བློ་དེ་ནང་དུ་བསྡུ་མ་ཐུབ་པ་བྱས་བསམ་བློ་དེ་ཡུལ་གཅིག་གི་ཐོག་ལ་རྩེ་གཅིག་ཏུ་བཞག་མ་ཐུབ་པ་བྱས་འདི་གི་བཞག་མ་ཐུབ་པའི་རྐྱེན་གྱིས་བསམ་བློ་ཕྱི་རོལ་ཡུལ་ལ་འཕྲོས་པ་ལ་བརྟེན་ནས་ག་རེ་ཡོང་གི་བ་རེད་ཟེར་དུས་ཨ་ནི་ཆགས་སྡང་འགྲན་སེམས་ཨ་ནི་འདོད་རྔམ་ཡོང་གི་བ་རེད། ཆགས་སྡང་དང་འགྲན་སེམས་དང་འདོད་རྔམ་དང་དེ་ཚོ་དང་འབྲེལ་བའི་གི་ཐོག་ནས་ལུས་ངག་གི་ཀུན་སྤྱོད་གང་ཡིན་པ་དེ་མ་རབས་ཀྱི་སྤྱོད་པ་རེད་འདི་སྡུག་ཅག་རེད་སྡུག་བ་གི་སྤྱོད་པ་ཆགས་གི་ཡོད་རེད་འདི་འདྲ་ཡིན་དུས་ཙམ་པ་ལ་ཡ་ང་ཚོ་དྲན་པ་ཉེར་གཞག་སྒོམ་ཡ་དེ་གི་ཐོག་ནས་ག་རེ་གོམས་ཡོང་གི་བ་རེད་ཟེར་དུས་ཙམ་པ་བསམ་བློ་ཡུལ་གཅིག་གི་སྟེང་ལ་ཡ་ལྷང་ངེ་བྱས་ནས་ཁོ་རྩེ་གཅིག་ཏུ་བཞག་ཡ་གཅིག་གི་འདི་ལ་ཉམས་ལེན་བྱས་ཡོང་དུས་ཙམ་པ་ལ་བྱས་ཙང་འདི་ལ་ཉམས་ལེན་བྱེད་ཐུབ་པ་འདི་གི་ཚོད་ཀྱིས་སོ་སོའི་བསམ་བློ་ཕྱི་རོལ་ཡུལ་ལ་འཕྲོ་ཡ་དེ་ཉུང་རུ་འགྲོ་གི་ཡོད་རེད། ཕྱི་རོལ་ཡུལ་ལ་འཕྲོ་ཡ་དེ་ལ་ང་ཚོ་གིས་འགོག་རྐྱེན་བྱེད་ཀྱི་ཡོད་རེད་བསམ་བློ་རྣམ་གཡེང་གི་གཞན་དབང་དུ་འགྲོ་ཡ་ཅིག་ཡོད་རེད་བ་དེ་འགོག་ཡ་གི་འབད་བརྩོན་བྱེད་གི་བ་རེད་དེ་འགོག་ཡ་གི་འབད་བརྩོན་བྱེད་ཡོང་དུས་ཙམ་པ་ག་རེ་ཆགས་ཀྱི་ཡོད་རེད་ཟེར་དུས་ཆགས་སྡང། འགྲན་སེམས། ང་རྒྱལ་འདོད་རྔམ་ཟེར་ཡག་དེ་བསམ་བློ་དེ་ཚོ་ཁྲིད་དེ་རང་བཞིན་གྱི་ནུས་པ་འགྲོ་བ་ཟེར་ན་རེད་ཁོ་གཅིག་གི་མངོན་དུ་འབྱུང་མ་བཅུག་པ་བྱེད་ཀྱི་འདི་ཆགས་ཡོང་དུས་ཙམ་པ་འདི་གི་དེ་དང་འབྲེལ་བའི་གི་ཐོག་ནས་རེད་བ་བསམ་བློ་རྩེ་གཅིག་ཏུ་གནས་པ་དེ་གི་བསམ་བློ་ནང་བསྡུས་པ་དང་བསམ་བློ་དེ་ལ་ཡ་སྟངས་འཛིན་བྱས་པ་བསམ་བློ་དེ་ཡུལ་གཅིག་གི་སྟེང་དུ་རྩེ་གཅིག་ཏུ་གནས་པ་བྱས་པའི་བྱེད་ལས་ལ་བརྟེན་ནས་ཨ་ནི་ང་ཚོ། འདོད་རྔམ་དང་འགྲན་སེམས་དང་ཆགས་སྡང་གི་བསམ་བློ་དེ་ཚོ་རང་བཞིན་གྱིས་ཤུགས་ཆུང་ལ་འགྲོ་གི་ཡོད་པ་ཡིན་དུས་འདི་ལ་བརྟེན་ནས་ལུས་ངག་གི་ཀུན་སྤྱོད་མ་རབས་དེ་ཚོ་ཡིན་པ་ཡིན་ན་ཡང་འདི་རང་བཞིན་གྱིས་ཁོ་ཤུགས་ཆུང་ལ་འགྲོ་ཡ་ཅིག་ཡོང་དགོས་པ་རེད་འདི་འདྲ་ཡིན་དུས་ཙམ་པ་ལ་ཡ། ང་ཚོ་ཆོས་ཉམས་ལེན་བྱེད་མཁན་ཅིག་གི་ངོས་ནས་ཆ་བཞག་པ་ཡིན་ན་ཡང་བསམ་བློ་རྩེ་གཅིག་ཏུ་གནས་དགོས་ཡ་སེམས་ལ་སྟངས་འཛིན་བྱེད་དགོས་ཡ་དེ་གལ་ཆེ་ཤོས་ཅིག་རེད་འདི་སེམས་ལ་ཡ་སྟངས་འཛིན་བྱེད་ཡ་དེ་སེམས་ལ་ཡ་ང་ཚོ་ཅིག་གི་སྦྱོང་བརྡར་སྤྲད་ཀྱི་ཉམས་ལེན་བྱེད་གཙོ་བོ་དེ། དྲན་པ་ཉེར་བཞག་གི་ཐོག་ནས་བྱེད་ཀྱི་ཡོད་རེད། དེ་ག་ནང་བཞིན་འཇིག་རྟེན་མི་ཆོས་ཀྱི་ཆ་ནས་བཤད་པ་ཡིན་ནའང་ང་རང་ཚོ་མིག་གི་མཐོང་ཆོས་ཀྱི་ཐོག་ནས་བལྟས་པ་ཡིན་ན། མི་དེ་ལ་ཡ། ནང་བསམ་བློ་གི་ནང་ལོགས་ལ་འདོད་རྔམ་ཆེན་པོ་ཡོད་མཁན་གྱི་མི་དེ་གི་ལུས་ངག་གི་ཀུན་སྤྱོད་དེ་ཚོ་ལ་རང་བཞིན་གྱིས་སྤྱོད་པ་སྡུག་ཅག་ཡོང་བསྡད་ཡ་ཁོ་མཐོང་ཆོས་ལ་ཡོད་བསྡད་ཡ་ཅིག་རེད། འདོད་པ་ཆེན་པོ་ཆགས་ཡོང་དུས་ཙམ་པ་སོ་སོའི་འདོད་པ་དེ་བསྐང་ཡ་གི་ཆེད་དུ་གཞན་མགོ་སྐོར་བཏང་ཡ་དང་རྫུན་མ་བྱེད་ཡ་དང་ཁྲམ་པ་བྱེད་ཡ་དང་གནོད་འཚེ་བྱེད་ཡ་དང་འཚེ་བ་བྱེད་ཡ་རང་བཞིན་གྱིས་སླེབས་ཡོང་གི་འདུག། འདོད་པ་ག་ཚོད་ཅིག་ཆུང་བ་ཡིན་ན་འདི་གི་རྐྱེན་གྱིས་མི་ལ་ཅིག་ཕྲག་དོག་མགོ་སྐོར་བཏང་ཡ་རྫུན་མ་བྱེད་ཡ་དེ་ཚོ་རང་བཞིན་གྱིས་ཉུང་རུ་འགྲོ་གི་འདུག་འདི་འདྲ་ཡིན་དུས་ཙམ་པ་ལ་ཡ་ད་གང་ལྟར་དོན་དག་སྙིང་པོ་དྲན་པ་ཉེར་བཞག་ཟེར་གྱི་ཡོད་ན་རེད་ཟེར་གྱི་མེད་ན་རེད་ག་རེ་ལབ་གྱི་ཡོད་མེད་ལ་མ་ལྟོས་པ་བྱས་ནས་བསམ་བློ་དེ་ཕྱི་རོལ་ཡུལ་ལ་མ་འཕྲོས་པ་བྱས། བསམ་བློ་དེ་རྣམ་གཡེང་གི་གཞན་དབང་དུ་མ་བཏང་བ་བྱས་ནས་ཡུལ་གཅིག་གི་མཐིལ་ཐོག་ལ་ཡང་ཁོ་ག་ཚོད་ཅིག་གི་ལྷན་ནེ་བྱས་ནས་བཞག་ཐུབ་པ་བྱུང་བ་དེ་གི་ཚོད་ཀྱིས། དོན་དག་ག་རེ་ཡིན་པ་ཡིན་ན་ཡང་ང་ཚོས་གསལ་པོ་བྱས་ནས་ཤེས་ཐུབ་ཡ་ལ་ཕན་ཐོགས་ཡོད་པ། ཆགས་སྡང་ཉོན་མོངས་ཀྱི་བསམ་བློ་དེ་ཚོ་ཡར་མ་འཕེལ་ཡ་ལ་ཡ་ཕན་ཐོགས་ཡོད་པ། འདི་ཡི་རྐྱེན་པས་སོ་སོ་གི་ལུས་ངག་གི་ཀུན་སྤྱོད་ག་རེ་ཡིན་པ་ཡིན་ན་ཡང་ཁོ་མ་རབས་ཀྱི་སྤྱོད་པ་དེ་ཚོ་ལ་ཡ་འགོག་སྲུང་བྱེད་ཡ་ལ་ཡིན་པ་ཡིན་ནའང་འདི་གིས་ཕན་གྱི་ཡོད་པ་ཡིན་དུས། ང་རང་ཚོ་ཚང་མ་གིས་གཙོ་བོ་གཙོ་བོ། ཆོས་བྱེད་མཁན་ཅིག་ཡིན་པ་ཡིན་ན་ཡང་དྲན་པ་ཉེར་བཞག་སྒོམ་དགོས་ཡ་དེ་གལ་ཆེན་པོ་རེད། ཆོས་ཆོས་ཟེར་དུས་གཙོ་བོ་ག་རེ་བྱེད་དགོས་རེད་ཟེར་དུས་འགྱུར་བ་བཏང་ཡ་ཟེར་དགོས། འགྱུར་བ་བཏང་ཡ་ཟེར་དུས་ག་རེ་ལ་འགྱུར་བ་བཏང་དགོས་རེད་ཟེར་དུས་གཟུགས་པོ་ལ་འགྱུར་བ་བཏང་ལབ་ཀྱི་ཡོད་མ་རེད། ནང་བསམ་བློ་ལ་འགྱུར་བ་བཏང་ཟེར་གྱི་ཡོད་རེད། ནང་བསམ་བློ་ལ་འགྱུར་བ་བཏང་ཡ་དེ་ག་རེ་བཏང་དགོས་རེད་ཟེར་དུས་བསམ་བློ་བཏང་ནས་བསམ་བློ་བཏང་ནས་བསམ་བློ་བཏང་ནས་འགྱུར་བ་བཏང་དགོས་རེད་འདི་འདྲའི་གི་བསམ་བློ་བཏང་ནས་འགྱུར་བ་བཏང་ཡ་གི་ཉམས་ལེན་བྱེད་ཡ་གི་རིམ་པ་དང་པོ་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་དུས་ད་ང་ཚོས་དྲན་པ་ཉེར་བཞག་ཟེར་ཡ་དེ་ཆགས་ཀྱི་ཡོད་རེད་བ། ཨ་ནི་ཆོས་ཁས་མ་ལེན་མཁན་ཡིན་པ་ཡིན་ན་རེད། འཇིག་རྟེན་མི་ཆོས་ཀྱི་ཆ་ནས་བཤད་པ་ཡིན་ན་ཡང། མི་དེ་གི་བསམ་བློ་ཇི་ཙམ་དྲང་པོ་ཡོད་པ། ཇི་ཙམ་གཅིག་གི་ཕ་གི་ག་རེ་ཟེར་གི་རེད་རྣམ་གཡེང་ཅ་ཅོ་གི་གཞན་དབང་དུ་མ་སོང་བ་བྱས་ནས་ལས་ཀ་ག་རེ་ཡིན་པ་ཡིན་ནའང་ཁོ་ལས་དོན་དེ་ག་རང་གི་ཐོག་ལ་བསམ་བློ་བཞག་ཐུབ་མཁན། ཁ་མཐུ་ཁ་གསོ་གི་ལས་ཀ་དེ་ཚོ་ཡིན་པ་ཡིན་ན་སྤུས་དག་པོ་ཚགས་ཚུད་པོ་ནོར་འཁྲུལ་མ་ཡོང་ཡ། འདི་གི་འཇིག་རྟེན་གི་ཆ་ནས་བཤད་པ་ཡིན་ན་ཡང་ཁོ་གྲུབ་འབྲས་མིག་མཐོང་ལག་ཟིན་གྱི་དེ་འདྲ་ཡོད་བསྡད་པ་ཅིག་ཡོང་གི་འདུག་བ། དེ་ག་ནང་བཞིན་གི་ཀུན་སྤྱོད་གི་ཐོག་ནས་བཤད་པ་ཡིན་ན་ཡང་འདི་འདྲའི་གི་བསམ་བློ་རྩེ་གཅིག་གི་ཐོག་ལ་བཞག་ནས་བསྡད་ཡོང་དུས་ཙམ་པ་ལ་ཆགས་སྡང་གི་བསམ་བློ་དང་འགྲན་སེམས་དང་འདོད་རྔམ་ཟེར་གི་བསམ་བློ་ཕྱི་རོལ་ཡུལ་ལ་འཁྲུལ་བའི་རྐྱེན་བྱས་པས་དེ་དག་གི་གནོད་འཚེའི་དུས་ཚོད་སྤྲད་དེ་རང་བཞིན་གྱིས་ཤུགས་ཆུང་འགྲོ་གི་རེད།
མཐའ་དོན་དགེ་བཤེས་ལགས་ཀྱིས་བོད་མི་ཚོས་ཉིན་ལྟར་དུས་ཡུན་ཐུང་ངུ་ཞིག་ལས་མ་བྱུང་ཀྱང་བསམ་བློ་བཏང་སྟེ་སྒོམ་བརྒྱབ་དགོས་རྒྱུ་ཧ་ཅང་གལ་ཆེན་པོ་རེད་ཅེས་གསུངས་ཀྱི་འདུག། ང་རང་ཚོ་བོད་པ་ཚོ་གི་ནང་ལོགས་ལ་ཡ་ཨ་ནི་གཅིག་ཆོས་བྱེད་མཁན་གཅིག་ཡིན་པ་ཡིན་ན་རེད། ཨ་ནི་ཆོས་མ་བྱེད་མཁན་གཅིག་ཡིན་པ་ཡིན་ན་རེད་གང་དག་དོན་དག་སྙིང་པོ་དེ་ང་རང་ཚོ་གི་བསམ་བློ་ལ་ཡ་གཅིག་གི་སྒོམ་འདྲ་པོ་བརྒྱབ་བྱས་ནོར་བ་ཉམས་ལེན་བྱེད་མཁན་བཟོ་འདྲ་བོ་དེ་ཧ་ཅང་གི་ཉུང་ཉུང་རེད་ཤག་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་མང་ཆེ་བ་གི་ད་ཆོས་ཉམས་ལེན་ཟེར་དུས་ཙམ་པ་གཙོ་བོ་ཚོ་ཞལ་འདོན་བྱེད་ཡ་དང་མ་ཎི་འདོན་ཡ་དང་སྐོར་ར་རྒྱག་ཡ་དང་ཕ་གི་བསང་གསོལ་བྱེད་ཡ་དང་འདི་འདི་འདྲ་འདི་ལ་གཙོ་བོ་བྱས་ཏེ་མ་གཏོགས་པའི་བསམ་བློ་ཁ་ནང་དུ་བསྐོར་ཡ་བྱས་ནས་ཕ་གི་བསམ་བློ་ལ་ནང་ལོ་ལ་ཡ་སྦྱང་བརྡར་བྲལ་བསམ་བློ་ཕ་གི་ཡུལ་གཅིག་གི་སྟེང་དུ་རྩེ་གཅིག་ཏུ་བཞག་ཡ་འདི་འདྲའི་གི་ཕ་གི་ཉམས་ལེན་བྱེད་མཁན་དང་སྦྱང་བརྡར་བྱེད་མཁན་དེ་དཔེ་ཉུང་ཉུང་རེད་དོ་བ་འདི་འདྲ་ཡིན་དུས་ཙམ་པ་ང་རང་ཚོ་གི། འགྱུར་བ་ཅིག་བཏང་བྱས་ནས་བདག་ནི་བཙུན་པ་ཅིག་གིས་ནི་ཚང་མ་གིས་ཨ་ནི་ཞལ་འདོན་གནང་གི་གནང་གི་སྐོར་ར་རྒྱག་གི་རྒྱག་གི་ཞབས་བརྟན་བྱེད་ཀྱི་བྱེད་ཀྱི་ལ་དེ་དང་མཉམ་དུ་མཉམ་དུ་ལ་ཨ་ནི་ཞོགས་ཀད་འདྲ་པོ་ཅིག་བཏབ་པ་རེ་ཞིག་ཉུང་མཐའ་ལ་ཡང་སྐར་མ་ལྔ་ཙམ། སྐར་མ་གཉིས་གསུམ་ཙམ་བྱས་དེ་འདྲའི་ཅིག་གི་ཐོག་ནས་སྒོམ་རྒྱག་ཡག་གི་བསམ་བློ་དེ་འདྲ་ཅིག་ལ་ཡང་འབད་བརྩོན་རིམ་པས་རིམ་པས་བྱས་པ་ཡིན་ན་ཨ་ཏན་ཏན།